ཞེས་ངོ་བོ་ཐོག་ནས་གནང་གི་འདུག་ད་ང་ཚོས་ད་ལྟ་ད་ཉེ་ཆར་ཟབ་སྦྱོང་དེ་འདྲ་གཉིས་གསུམ་ཅིག་གོ་སྒྲིག་ཞུས་པའི་སྐབས་ལ་ཡང་མྱོང་ཚོར་དེ་ག་རེ་བྱུང་སོང་ཞུས་པ་ན། ཨ་ཅིག་བོད་པ་རི་ཞིག་དེ་ཡང་ནིའུ་ཡོག་གི་གཡས་གཡོན་ལ་ཅིག་ཚགས་ཚུད་པོ་ཡོད་དུས་ཨ་ཅིག་ཁྱབ་ཆེ་ཆུང་བྱས། དེ་ག་ནང་བཞིན་ད་དངོས་གནས་ཅིག་ད་ལྟ་དེ་བྱང་ཨ་མི་རི་ཀ་ནང་ལ་ཡང་ད། སྐྱེས་མི་མང་དུ་འགྲོ་གི་ཡོད་དུས། ད་ཅིག་སློབ་གྲྭའི་ནང་འགྲོ་མཁན་དང་དེ་ག་ནང་བཞིན་ད་སློབ་གྲྭ་ཐོན་རྗེས་ཕྱག་ལས་གནང་མཁན་གཞོན་སྐྱེས་མང་པོ་བྱེད་དུས་ད་ཁོང་རྣམ་ཚོ་གི་ཅིག་འདོད་པ་རེད་ཁམས་རེད་འདི་ལ་བསྟུན་པའི་གི་ཟབ་སྦྱོང་གོ་སྒྲིག་བྱེད་དགོས་དེ་གལ་ཆེན་པོ་ཡིན་དུས། ཨ་ནི་ད་ང་ཚོས་འདས་པའི་ལོ་གཉིས་གི་ནང་ལ་ཡང་གཞོན་སྐྱེས་ལ་ཡང་ད་ཅིག་འབྲེལ་བ་བྱས་བྱས་ཉམས་མྱོང་བསགས་བྱས་བྱས་ཨ་ནི་དེའི་སྒང་ལ་གཞི་བཞག་བྱས་ད་ད་ལོ་དམིགས་བསལ་གྱིས་ཨ་ནི་ཁ་བའི།

ན་ནིང་གི་སྤྱི་ཟླ་གསུམ་པའི་ནང་ལ་བྱང་ཀེ་ལི་ཧྥོ་ནི་ཡ་བོད་རིགས་སྤྱི་མཐུན་ཚོགས་པའི་ངོ་ལྗོངས་ནས་བེད་སྤེལ། ཕ་གིར་ཡར་ཅེས་པའི་ཟབ་སྦྱོང་ཚུགས་ས་གོ་སྒྲིག་བྱས་རྗེས་ཨ་ནི་ཅེས་པའི་ཕེབས་མཁན་ཚོ་ལ་ཡར་ཅིག་བཞུགས་ས་དང། དེ་གོ་སྒྲིག་ཡག་པོ་ཞུ་རྒྱུ་བྱུང་ཡོད་འདུག་ད་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་ཅིག་ཆེད་དུ་ཚོ་ལ་ཡར་ཚོགས་ཁང་བྱས་ཨ་ནི་མི་ཆའི་ཐོག་ནས་དང་བླངས་བྱེད་མཁན་མང་པོ་བྱེད་དུས་ཨ་ནི་འདིས་ཅིག་གི། ཉམས་མྱོང་ཡག་པོ་ཅིག་ཡོང་བྱས་ཨ་ནི་མི་ནི་སོ་ཊ་དེ་ཚགས་ཚུད་པོ་འདུག་ཨ་ནི་ཁོང་རྣམ་ཚོ་ལ་ཡར་དེ་འདྲའི་བྱེད་ཅིག་མཉམ་དུ་གུས་ཐོང་ལ་གོ་སྒྲིག་བྱས་ན་ག་འདྲ་འདུག་ལབ་དུས་ཁོང་རྣམ་ཚོ་ཡིན་དང་ཡིན་གསུངས་བྱས་ཨ་ནི་ད་ལན་གོ་སྒྲིག་བྱེད་དུས་ད་ཚོད་དེ་རྩིས་འདུག་བྱས་རེད་ཡག་ཐག་ཆོད་བྱུང་སོང་བྱས་ཅིག་ཞུ་ཡ་ཡིན། ཨ་ནི། དེ་ནས་རིང་པོ་ཆགས་སོང་ད་དེའི་སྒང་ལ་ཡར་འདི་ནང་ལ་ཡར་ཅིག་བཅར་མཁན་དང་ཨ་ནི་ཅིག་དེའི་སྐབས་ལ་ཡར་བཀའ་མོལ་གནང་མཁན་འདི་འདྲའི་སྐོར་ལ་ཧན་པོ་ཞུས་འོར་བས།

དེ་ཡིན་དུས་ན་ནིང་གི་དབྱར་ཁའི་སྐབས་ལ་ཡང་རྒྱ་གར་ལ་ཡང་ཟབ་སྦྱོང་གི་ཚུལ་བྱས་ནས་ང་ཚོ་ཅིག་ཨ་རི་བྱང་ཨ་མེ་རི་ཁའི་ནང་ལ་ཡང་ཟབ་སྦྱོང་གོ་སྒྲིག་བྱས་པའི་སྐབས་ལ་ཏག་ཏག་ཅིག་བསྡད་མ་སོང་དེ་ཡིན་དུས་ད་ལན་ད་མགྱོགས་པོ་མགྱོགས་པོ་ད་ལྟའི་དེ་ཁ་སང་དངུལ་གྱི་རོགས་རམ་ཅིག་ཐབས་ཅིག་བཏང་ཐུབ་སོང་ཨ་ནི་ཕ་གིར་མི་ནི་སོ་ཊ་ལ་སྤྱི་ཟླ་དང་པོའི་ནང་ཚུར་ལ་གྲང་མོ་ཅིག་ད་རེད་དེ་ཨ་ནི་བཅར་མཁན་ཡག་ཐག་ཆོད་བྱུང་སོང་ད་སློབ་གྲྭ་ཕལ་ཆེར་མཐོ་སློབ་ཁག་བཞི་བཅུ་ཙམ་ནས་ཕྲུ་གུ་དེབ་སྐྱེལ་བྱེད་མཁན་ད་ཕ་གིར་དྲུག་ཅུ་རེ་གསུམ་བྱུང་སོང་དེ་ནས་ལྔ་ཅིག་ཕྱིར་འཐེན་བྱས་པ་སྐྱེས་སོང་ལྟར་ཞུས་དགོས་འདུག་དེའི་སྐབས་ལ་ཡར་ད་སློབ་ཁྲིད་ཀྱི་ཡང་དེ་གབ་ས Semester གི་ཁོང་རྣམ་ཚོ་དེ་དེ་ཡང་ཅིག་ཡིག་རྒྱུགས་ལ་དེ་འདྲ་འགྲོ་བསྡད་བྱས་ལྔ་ཅིག་ཕྱིར་འཐེན་བྱས་སོང་དེབ་སྐྱེལ་བྱེད་མཁན་ལྔ་བཅུ་ང་བརྒྱད་བྱས་དེ་ནས Minnesota རང་ནས་ཡང་ཅིག་དེབ་སྐྱེལ་མ་བྱས་བྱས་ཡང་ཅིག་མཐོ་སློབ་ནང་ལ་ཡང་དེའི་སྟེང་ནས་ཡང་ཡང་གཞོན་སྐྱེས་དེ་འདྲས་བཅུ་གྲངས་ཅིག་བྱས་ཚུར་ཕེབས་ཧ་ལམ་དྲུག་ཅུ་རེ་ལྔ་ཙམ་མཉམ་ཞུགས་བྱས་སོང། ཨ་ནི་དེའི་སྒང་ལ་ཡང་ད་ལན་ང་ཚོ་ད་ཅིག་གི་གཙོ་བོ་དེ་ཨ་མི་རི་ཀའི་ད་ལྟ་དེ་སློབ་སྟོན་པ་ཅིག་གིས་ད་སྒོམ་རྒྱག་སྟངས་ནི་ཇི་བྱས་ནས་ཤ་ཁྱི་ལ་ཡང་ཐུགས་ཞེན་ལ་འགྲིག་གི་ད་ལྟ་ཆོས་ལུགས་ལ་མ་བརྟེན་ནས་བཟང་སྤྱོད་ཀྱི་ཐོག་ལ་ཡང་ཟབ་སྦྱོང་དེ་འདྲ་ཅིག་བྱས། ཨ་ནི་དེ་ག་ནང་བཞིན་ང་ཚོའི་ད་ལྟ་ད་དེའི་ནང་ལ་ཡང་བཀའ་མོལ་གནང་མཁན་ཅིག་དེ་ད་བོད་པའི་ནང་ནས་ད་ཅིག་གི་ཁྲིམས་དཔོན་ཞུ་དགོས་རེད་དང་པོ་ཡིན་པ་ཚེ་རིང་ཁོ་ནེལ་ད་ལྟ Clark County Washington State གྱི་ནང་ཡིན་པ་ཁོ་རང་གདན་འདྲེན་ཞུ་ཐུབ་སོང། དེ་ག་ནང་བཞིན་ཨ་ནི་ད་ཅིག་འབུམ་རམས་པ་དང་པོ་དེ་ཡང་སྤྱི་ཚོགས་རིག་གནས་དང་ཐོག་ནས་ཟླ་བ་བློ་སྐྱིད་ཚང་རེད་དེ་ག་ནང་བཞིན་ཡང་ང་ཚོ་དང་པོ་དེ་ནིའུ་ཡོག་ལ་ཕྱག་ལས་གནང་མཁན་ཡང་འབུམ་རམས་པ་ཚེ་དབང་རིག་འཛིན་རེད་དེ་ག་ནང་བཞིན་མི་ནི་སོ་ཊ་རང་ནས་འཇིགས་མེད་ཨུ་རྒྱན་ལགས་དང་ཡང་ད་ལྟ Doctor བསྟན་འཛིན་བྱང་ཆུབ་ལགས་ཁོ་རང་ད་ལྟ་ཨ་རིའི་དེ་དེ་ནང་ལ་ཡང་ད་ཞབས་ཕྱི་ཞུ་ལ་ཞུ་བཞིན་པ་རེད་འདུག་ད Active Service ཞུ་ཞུ་གི་འདུག་ད་དེ་ཡིན་ཡང་ད་ལོ་མེ་འདང་ཅིག་གི་འཕྲོད་བསྟེན་གི་ནང་ནས་ཡིན་པ་ཅིག་ཆེད་ལས་པ་དེ་འདྲའི་བྱས་ཨང་ད་ལན་དེ་མ་བསྒྲིགས་ལྷུན་གྲུབ་ཀྱིས་བྱུང་ཡང་ཅིག་དེ་དགེ་བཤེས་སྨོན་ལམ་ལགས་ད་ལྟ་ཨ་རིར་ཕེབས་འདུག་དེ་ཨང་ཁོ་རང་དེ་གདན་འདྲེན་ཞུས་བྱས་ཨོ་དེ་འདྲའི་རྗེས་སུ་ད་ང་ཚོའི་གཙོ་བོ་བཀའ་མོལ་གནང་མཁན་ཁོང་རྣམ་ཚོ་བྱས་ཨ་ད་དོན་གཅོད་ལས་ཁུངས་ནས་དོན་གཅོད་བྱས་ང་ཚོ་རྒྱ་རིགས་འབྲེལ་མཐུད་པ་དེ་ག་ནང་བཞིན་ཨ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་ད་ལྟ་དེ་ཞིབ་འཇུག་གནང་མཁན་གཟིགས་ཞིབ་གནང་མཁན་ད་ཡུན་རིང་གོང་ནས་བོད་དོན་ཐོག་ཕྱག་ལས་གནང་མཁན་བུ་ཆུང་ཚེ་རིང་ལགས་བྱས་བྱས། འོ་དེ་འདྲས་བྱས་བྱས་ང་ཚོས་ད་ཅིག་ཕ་ལས་བཀའ་མོལ་གནང་མཁན་ལབ་ན་རེད་གཏམ་བཤད་གསུང་མཁན་དེ་འདྲས་བྱས་བྱས་གོ་སྒྲིག་བྱས་བྱས་ཡག་ཐག་ཆོད་བྱུང་སོང་ཨ་ནི་འདིའི་སྐབས་ལ་ཡང་ཅིག་ཁོང་རྣམ་ཚོ་གིས་ད་ཅིག་ཆུ་ཚོད་གཅིག་དང་ཕྱེད་ཀ་གི་བཀའ་མོལ་དང་དྲི་བ་དྲིས་ལན་གནང་ཡ་མཉམ་དུ་ཨ་ནི་ཡང་ཅིག

ཐེག་མཐའི་ས་ག་ཉིད་ད་ལྟ་ཅེས་བཤད་དེ་བརྗོད་གཞི་འདི་ལྟར། གཅིག་གི། ད་མ་འོངས་བོད་ཀྱི་ཆགས་སྟངས་ཐོག་ལ་དཔྱད་ནས་གོང་ས་མཆོག་གིས་ད་ཅིག་གི་དགོངས་གཞི་ག་རེ་ཡོད་མེད་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ད་ང་རང་ཚོ་མི་རབས་གསར་བ་ཚོ་ལ་ཡང་ད་ཐུགས་རེ་ཡིན་ན་རེད་དགོངས་པ་ག་འདྲ་བཞེས་ཀྱི་ཡོད་མེད། ད་འདི་ནི་གཙོ་བོ་གོང་ས་མཆོག་གིས་ད། བོད་ཀྱི་ད་ག་རེ་ཞུ་དགོས་རེད་ཆབ་སྲིད་ཀྱི་ཐུགས་འགན། དགུང་ལོ་བཅོ་ལྔ་ནས་བཞེས།

རེད་པས་ད་ད་དེ་མི་ནི་སོ་ཊ་ལ་ཡིན་འདུག་ནས་ད་ཁོང་རྣམ་ཚོ་གི་གཅིག་འཆར་སྣང་ལ་འོར་དེ་ད་ཞེ་དྲག་ཡག་པོ་གཉིས་འདུག་གཅིག་དེ་ད་ལྟ་ཁྱེད་རང་གསུངས་པ་ནང་བཞིན་རེད Charter School ལབ་ན་རེད་ད་བོད་པའི་སློབ་གྲྭ་གཅིག་རེད་ཨ་ནི་གཞན་དག་དེ་བོད་པའི་གྲོང་ཚོ་ལབ་ན་རེད་ད་གཅིག་བོད་པའི་བསྡུ་རུབ་ཀྱི་ག་ས་ཡོད་པའི་སྤྱི་ཚོགས་ཀྱི་ད་དེ་འདྲས་འདི་གཉིས་ཀྱི།

ད་རྒྱུན་འཁྱོངས་ཡོང་གི་བྱེད་དགོས་འདི་གལ་ཆེན་པོ་ཡིན་དུས་ད་ཅིག་དེ་ལུང་པའི་གི་ད་ང་ཚོ་དུས་རྟག་ཏུ་ཞུ་བ་ནང་བཞིན་ལུང་པའི་ཁྲིམས་གི་བརྩི་སྲུང་བྱས་དེ་ག་ནང་བཞིན་མིག་གི་ཨ་ནི་ཅིག་དེའི་ནང་ལ་ཡང་ད་ཕྱ་ལན་མ་ངན་རྫོགས་པའི་ད་ཞུ་དགོས་རེད་ད་ཚད་ལྡན་ཅིག་དགོས་ཀྱི་ཡོད་དུས། དེའི་སྒང་ལ་ང་ཚོས་ད་དུང་ཤུགས་རྒྱག་གི་ཡོད། ཨ་ནི་དེ་འདྲས་བྱས་ལས་གཞི་འདི་འགོ་བཙུགས་པ་ཡིན་ན་དངོས་གནས་ཀྱི་རྒྱུན་འཁྱོངས་ཡ་ཡིན། དེ་བྱེད་ཡ་དགོས་ན་ཨ་ནི་དེ་ང་རང་ཚོ་ད་བོད་མི་གནས་སྡོད་བྱེད་ས་གཞན་དག་གི་ཐོག་ནས་དེ་ཨ་ནི་ལས་གཞི་འདི་ད་ཅིག་སྤེལ་ཐུབ་པ་ཡིན་ན་དངོས་གནས་ཅིག་ད་ཆེ་ས་ནས་ང་རང་ཚོ་གི་མི་རིགས་ཀྱི་ད་ཅིག་ངོ་བོ་རེད་རིག་གཞུང་རེད་སྐད་ཡིག་རེད་དེ་ཅིག་སྲུང་སྐྱོབ་རེད་དེ་ག་ནང་བཞིན་དར་སྤེལ་གཏོང་ཡ་ལ་ཕན་ཐོགས་ཡོད་པ་ད་ང་ཚོས་ཏན་ཏན་མཐོང་གི་འདུག་ཨ་ནི་ད་ལྟ་དེ། ད་ལྟ་ད་ལྟ་དེ་བོད་པའི་གི་སློབ་གྲྭ་ལ་དེ་དཔེར་ན་ང་ཚོ་ད་ལྟ་བྱང་ཨ་མི་རི་ཀའི་ད་ཚོགས་ཆེན་ཚོགས་ལོ་ད་རེས་ཤིག་ཚོགས་པ་དེའི་ནང་ལ་ད་བསམ་ཚུལ་དེ་ཤུགས་ཆེན་པོ་ཞེ་དྲག་ཡོང་གི་འདུག་ད་དེ་ང་ཚོའི་ད་ལྟ་དེ་ཤེས་ཡོན་ལ་སྤྱི་ནོར་གོང་ས་མཆོག་གིས་ད་བཙན་བྱོལ་ལ་ཕེབས་རྗེས་ལས་གཞི་གསུམ་གྱི་གལ་ཆེ་ཤོས་ཀྱི་ད་ལྟ་བར་དུ་ང་ཚོ་བོད་པ་བཙན་བྱོལ་ནང་ནས་དགྲ་འདྲེ་ནང་ནས་མ་འདྲ་ཡོང་ཡོད་གི་ད་ཅིག་མ་གའི་རྐང་དང་འུབ་དེ། ཨ་ནེ་གཅིག་བོད་མི་གི་བརྡ་ག་ཚ་བསྡུ་རུབ་ཀྱི་གཞིས་ཆགས་དེ་ནང་བཞིན་སློབ་གྲྭ་ཨ་ནི་དེ་ནང་བཞིན་ད་དགོན་སྡེ་ཁག་དང་རིག་གཞུང་ལྟེ་གནས་འཛུགས་སྐྲུན་བྱས་ཏེ་ཕ་མཐའ་བ་དོ་ང་རང་ཚོ་གི་ཞིག་གི་མི་རིགས་ཀྱི་ངོ་བོ་རིག་གི་རིག་གཞུང་ཞིག་སྲུང་སྐྱོབ་ཅེས་དགོངས་པ་ཡིན་ངེས་ཀྱི་ད་མ་རྩ་ན་མ་སོང་གཞི་རྩ་དེ་འདིར་ཆགས་ཏེ་ད་རྒྱ་གར་ནང་ཆགས་བསྡད་ཡོད་ན་ད་ཅིག་ད་ཤེས་ཡོན་གྱི་ཐོག་ལ་ཡིན་པ་ན་ཉིས་སྟོང་ལྔ་གྱི་ཨ་ནུའི་དང་པོ་ལས་ཤེས་ཡོན་སྲིད་བྱུས་ཀྱི་འོག་ནས་དངོས་གནས་ཀྱི་ད་དེང་སང་བོད་པའི་ན་གཞོན་ཚོ་ཐོན་ཡོང་གི་ཡོད་དུས་ཨ་ཅིག་སོ་སོའི་སྐད་ཡིག་རེད་རུག་གཞུང་ག་ལེར་བོད་པ་རང་རྐྱ་འཕེར་བ་བྱས་དེ་ག་ནང་བཞིན་དེང་དུས་ཀྱི་ཤེས་ཡོན་སྒང་ལ་ད་གོ་སྐབས་ལེན་ཐུབ་ཀྱི་ཡོད་ད་དངོས་གནས་ད་ལྟ་གཞོན་ནུའི་སྟེང་ལ་ཡང་ཐུགས་དེ་འདྲ་ཅིག་ཆགས་བསྡད་ཡོད་ཟེར་ད་ང་ཚོ་ད་ཕྱི་རྒྱལ་ལ་ཡོད་ཚོ་ལ་ད་འདི་ད་བོད་པའི་སྐད་ཡིག་རེད་དེ་འདི་རིག་གཞུང་རེད་ད་འདི་གཏིང་ཟབ་པོ་དུ་སློབ་སྦྱོང་བྱས་ཡོང་དུས་ད་འདི་གཟའ་མཇུག་སློབ་གྲྭ་མ་གཏོགས་མེད་དུས

འོ་ལགས། ཐུགས་རྗེ་གནང། དེ་ནས། ད། ཡང་གནད་དོན་གཞན་པ་གཅིག་སྐོར་ལ་བཀའ་འདྲི་ཞུས་པ་ཡིན་ན་ཉེ་དུས་རྒྱལ་སྤྱིའི་ཆོས་དད་རང་དབང་དང་འབྲེལ་བའི་ལྷན་ཚོགས་ཤིག་འདི་ག་རྒྱལ་ས་ཝ་ཤིང་ཊོན་དུ་བསྐོང་ཚོགས་གནང་ཡོད་པ་དེའི་ཐོག་ལ་ཡང་སྐུ་ཚབ་དོན་གཅོད་མཆོག་མཉམ་ཞུགས་གནང་ཡོད་རེད། སྐབས་དེར་ལ།

ད་ལྟ་དེ IRF། International Religious Freedom། གི Ministerial གི་ལྷན་ཚོགས་ཅིག་ཚོགས་ཡོད་རེད་དེའི་གཅིག་རེད། ད་ལྟ་དེ DC དེ་ལོ་ལྟར་བཞིན་བྱས་ཚོགས་ཀྱི་ཡོད་ད་དེ་རྒྱལ་སྤྱིའི་ཆོས་དད་རང་དབང་གི་སྒང་ལ་ཡང་ཡང་ཁོང་རྣམ་ཚོ་གི་ཅིག་གཙོ་བོ་ད་དེ་ཆོས་དད་རང་དབང་སྒང་ལ་ཕྱག་ལས་གནང་མཁན་གྱི་དང་དེའི་སྒང་གི་ད་བརྗོད་གཞི་འདི་སྒང་ལ་གཞི་བཞག་བྱས་ད་དེ་ཚོ་ཚོགས་ཀྱི་ཡོད་རེད་ད་ང་ཡང་ད་ལན་དེ་ད་ལོ་ལྟར་བཞིན་ང་ཚོ་བོད་པའི་གི་ད་ཅིག་སྐུ་ཚབ་བྱས་ཏེ་བཀའ་མོལ་གནང་ཡའི་དེ་གོ་སྐབས་ཅིག་རག་ཡོད་རེད་སྔ་མ་ཡིན་པ་ན་ཨ་རྒྱ་རིན་པོ་ཆེ་ཕེབས་པ་རེད་ད་ད་ལོ་དེ་ང་ཡ་ཨ་ནི་བསམ་ཚུལ་བཤད་ཡ་གོ་སྐབས་ཅིག་བྱུང་ད་གཙོ་བོ་དེ་ད་ལྟ་དེ་ག་རེ་ཞུ་དགོས་རེད་ད་བརྗོད་གཞི་ལྟ་བུ་དེ་ད་བོད་ནང་ད་དཔེར་ན་རེད་ད་ལྟ་དེ Surveillance ཞུ་གི་འདུག་ད་དེ་དབྱིན་བོད་རྒྱའི་ནང་ལ་ཐ་སྙད་དེ་གཉིས་གསུམ་ཞིག་སྦྱོར་གྱི་འདུག་ད་ཁ་ཤས་རྒྱ་ནག་གི་དམ་དྲག

བོད་ཀྱི་སྐོར་ལ་གནས་ཚུལ་མ་རྟོགས་ཡ་དེ་གཙོ་བོ་དེ། བོད་ནང་ལ་ཡང་ད་རྒྱ་ནག་གི་ད་ཅིག་གི་འཕྲུལ་ལས་རེད་དེ་ག་ནང་བཞིན་ད་བདེ་འཇགས་ཀྱི་མི་སྣ་གི་གི་ནང་ལ་ཡང་ད་དེ་ལས་སུ་ཅིག་བྱས་དངོས་གནས་ཅིག་ད་བོད་ནང་ལ་ཡང་ད་རྦད་དེ་རང་དབང་མེད་པ་ཅིག་བྱས་དེ་ག་ནང་བཞིན་ཕྱི་ནས་ཅིག་གནས་ཚུལ་མཁོ་སྤྲོད་བྱས་ལ་ཡང་ད་རྒྱ་ནག་གི་བཀག་སྡོམ་བྱེད་ཚུལ་རྣམ་གཞག་དེ། དེ་དཔེ་མཚོན་ཞུས་ཡོད་འདུག་ད་ལྟ་དེ Freedom House ཞེས་ནས་འདུག་འདུག་རང་དབང་ལྷན་ཁང་ནས་ད་ཅིག་ད་ལྟ་ལོ་ལྟར་བཞིན་སྙན་ཐོ་འདོན་གྱི་ཡོད་པའི་ནང་ལ་ད་ལོ་བསྟུད་མ་གསུམ་ལ་ཡང་ད་བོད་དེ་དངོས་གནས་ཅིག་ད་ཆེས་རང་དབང་ཉུང་ཤོས་ཀྱི་ལུང་པ་ཡིན་པ་ཅིག་གིས་ག་རེ་ར་སྤྲོད་བྱེད་དགོས་པ་ན་བོད་ནང་ནས་ད་གནས་ཚུལ་རག་གི་མེད། འདི་དང་མཉམ་དུ་ངས་དཔེ་མཚོན་ཞུ་ཡ་དེ་དེ་ཞུ་ཡ་ཡིན། ད་ལོ་ད་ལོ་ཞུས་ན་འགྲིག་གི་འདུག་སྤྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་རྩ་དྲུག་ཉིན་མོ་དེའང་ང་ཚོ་གོ་ཐོས་ལ་ཡར་བོད་པའི་གི་ད་ལྟ་དེ་མཐོ་སློབ་ནང་འགྲོ་མཁན་གཞོན་སྐྱེས་ཆེ་ཚེ་སྒྲོན་ལགས་ལ་ང་ཚོས་རྒྱ་ནག་གི་ད་སྲིད་གཞུང་གི་ད་འཛིན་བཟུང་བྱས་བྱས་ད་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་མོ་དེ་ད་འཛིན་བཟུང་འོག་ལ་ཡང་འདས་གྲོངས་ཕྱིན་པའི་གནས་ཚུལ་བྱུང་བ་དང་གོ་ཟས་ལྟ་ཅི་ར་སྤྲོད་བྱེད་ཡ་ལ་དཀའ་ངལ་ཞུས་པ་དང་ས་འདིའི་ཁར་ཆེས་མགོ་གློད་ན་ད་བོད་ནང་ནས་གནས་ཚུལ་རག་ཡག་ཁག་པོ་ཡོད་པ་དང་ད་བོད་དེ་བལ་དང་རྒྱ་ནག་ཡོད་པས་ར་གོག་ནས་སུ་བསྡམས་བཞག་ཡོད་པ་དང། འོ་དེ་འདྲའི་བྱས་བྱས་ཨ་ནི་ཅིག་བོད་ནང་གི་ད་ལྟའི་གི་གནས་སྟངས་ལ་ཡང་ཅིག་ངོ་སྤྲོད་བྱེད་ཀྱི་དེ་འདྲའི་བྱས་བྱས་གོ་སྐབས་ཅིག་བྱུང་སོང་ཞེས་ཞུ་ཡ་ཡིན། འོ་ལགས་སོ་ཨ་ནི་ལྐོག་རྔོན་གྱི་ད་དེ་རིགས་མང་པོའི་བྱེ་མའི་གཅིག་གིས་ད་གྲོས་ཚོགས་ཐོག་ལ་རེད་ཡང་སྒྲིག་འཛུགས་གཞན་པ་རིགས་མང་པོ་གཅིག་གི་ནང་ལ་ནི་གཅིག་གི་བོད་དོན་ཐོག་ལ་བཀའ་མོལ་དོགས་གཟི་གནང་གི་ཡོད་རེད། དེ་ག་ནང་བཞིན་ད་ད་ལྟ་ཆོས་དད་རང་དབང་གི་འདུ་འཛོམས་དེའི་ཐོག་ལ་ཝི་གུར་མི་རིགས་ཀྱི་སྐུ་ཚབ་ཞིག་ཕེབས་ཡོད་ཟེར་བ་དེའི་གི་བཀའ་མོལ་གཙོ་བོ་ག་རེ་གནང་ཡོད་ན། ད་ཝི་གུར་གྱི་ད་ལྟ་བཀའ་མོལ་གནང་མཁན་དེ་ཡིན་པས་ན་ད་ལྟ་ཁོང་རང་ད་ཅི་དགེ། ཁོང་རང་གི་སྤུན་མཆེད་ཅིག་ཡིན་པས་ན་འཛིན་བཟུང་བྱས་བྱས་ད་ལོ་ལྔ་དྲུག་ཐོག་རེ་གནས་སྟངས་བྱས་དེ་ག་ནང་བཞིན་ད་བོད་དང་ད་གཅིག་མཚུངས་གི་རྒྱ་ནག་གི་ག་ཚོད་ཅིག་ད་ཅིག་དམ་དྲག་བྱེད་ཀྱི་ཡོད་མེད་དང་ཨ་ནི་ཅི་དགེ་ད་འདིའི་སྐོར་ལ་ཡར་ཤུགས་ཆེན་པོ་གསུངས་གནང་སོང། ད་གཙོ་བོ་དེ་ད་ཁོང་རང་གི་ངོས་ཕྱོགས་ནས་ད་རྒྱ་ནག་གི་ད་ད་ད་འདི་གི་སྲིད་གཞུང་གི་སྲིད་ཇུས་གི་ངོས་ཕྱོགས་ནས་ད་ཅིག་འགྲོ་བ་མིའི་ཐོབ་ཐང་ད་ཐོག་ཅིག་དཀའ་ངལ་འཕྲད་གི་ཡོད་པའི་སྐོར་ལ་ཡང་ཨོ་དེ་འདྲའི་བྱས་བྱས་ད་བཀའ་མོལ་གནང་སོང་ཞེས་ཞུ་ཡ་ཡིན། ད་དྲི་བ་མཐའ་མ་དེ་འདི་ཡིན་ཡ་སྐུ་ངོ། ད་ཨ་མི་རི་ཀ་གཙོ་བོར་གྱུར་བའི་ད་ནུབ་ཕྱོགས་རྒྱལ་ཁབ་ཁག་དང་ཨ་ནི། དེ་ག་ནང་བཞིན་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པ་ལ་སོགས་པའི་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་གཅིག་གིས་ད་རྒྱ་ནག་གི་མངའ་འོག་ཏུ་ཡོད་པའི་གྲངས་ཉུང་མི་རིགས་ཀྱི་ས་ཁུལ་གྱི་ནང་ལ་ཡང་གནས་སྡོད་བྱེད་མཁན་ཚོའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རྫིས་ཚབས་ཆེ་གཏོང་གི་ཡོད་པའི་སྐོར་ལ་ད་ཐེར་འདོན་དང་གླེང་སློང་ཞེ་པོ་བྱེད་ཀྱི་རེད། འདི་འདྲའི་བྱས་པ་དེ་ཚོའི་བརྒྱུད་ནས་ད་ཕན་ཐོགས་ཡོང་གི་ཡོད་པ་གཟིགས་ཀྱི་ཡོད་ན། སྙིང་བསྡུས་ཅིག་གསུང་རོགས་གནང། ད་ཕན་ཐོགས་དེ་ཏན་ཏན་ཡོང་གི་ཡོད་རེད་དཔེར་ན་ཆ་བཞག་ན་ད་ལོ་གི་དེ་ད་ལོ་ལྔ་ཅན་གྱི་དུས་བཀག་གི་ད་ལྟ་དེ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་ཀྱི་ལྷན་ཚོགས་སྐབས་ལ་ཡང་རྒྱ་ནག་གི་ད་ཕལ་ཆེར་མི་སྣ་ལྔ་བཅུ་དྲུག་ཅུ་ཁྲིད་ཡོང་བྱས་ཨ་ནི་དེ་ག་ནང་བཞིན་ད་ཁོ་རང་ཚོ་གི་ད་ཕྱི་འབྲེལ་གི་ད་ཅིག་གི་ནུས་པ་བེད་སྤྱོད་བཏང་བྱས་རྒྱལ་ཁབ་མང་པོ་ཅིག་ད་བཙིར་ལ་ཡ་རྒྱ་ནག་རང་གི་ནང་ལ་ཡ་བྲིས་པ་བྲིས་ཡ་འདི་ད་ཅིག་བེད་སྤྱོད་བཏང་བྱས་དེ་རྒྱ་ནག་གི་ད་ཅིག་ཁོ་རང་གི་རྒྱལ་སྤྱིའི་ཐོག་ལ་ཡ

རྒྱལ་སྤྱིའི་ཐོག་ལ་ད་རྒྱ་ནག་གི་མཐོང་དེ་བརླག་འགྲོ་གི་ཡོད་དེ། འདི་ལ་ཡ་རྒྱ་ནག་གི་དོ་སྣང་བྱེད་ཀྱི་ཡོད་པ་འདི་ལ་ཡ་གདོང་ལེན་བྱེད་ཀྱི་ཡོད་དེ་གསལ་པོ་འདུག་ད་གདོང་ལེན་བྱེད་སྟངས་དེ་ག་འདྲས་བྱེད་ཀྱི་འདུག་དེ་མེད་དེ་ང་ཚོ་ད་ལྟ་ད་ཇི་ལྟར་བལྟ་ཆོག་རུང་བ་དེ་རེད། འོ་ལགས་གོང་ལ་ད། དུས་ཚོད་ཆ་ནས་ང་ཚོ་དེ་རིང་མཇུག་བསྡོམས་ཞུ་དགོས་ཐུག་འདུག་བྱས་ཙང་དེ་རིང་ང་ཚོ། ཨ་རི་རླུང་འཕྲིན་ཁང་གི།